ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། SBS བོད་སྐད་སྡེ་ཚན་གྱི་ཐེངས་འདི་ཡི་ལེ་ཚན་ནང། ཨ་རི་ཡི་ཚོང་ར་ལས་དྲ་ལམ་མཉམ་འབྲེལ་ནང་མཉམ་ཞུགས་གནང་མཁན Australia ཡི་ནང་གནས་སྡོད་ཆོས་ཉིད་ལགས་དང་དྲ་ལམ་ཚོང་ར་དེའི་སྐོར་བཅར་འདྲི་གླེང་མོལ་ཞུ་གི་ཡིན། ང་སངས་རྒྱས་རྡོ་རྗེ་ཡིན། ཆོས་ཉིད་ལགས་བཀྲ་ཤིས་བདེ་ལེགས། ཨ་ནེ་ཁྱེད་རང་གིས་དེ་སྔོན་ཨ་རི་ཡི་ཚོང་ར་ལས་དྲ་ལམ་མཉམ་འབྲེལ་ཁེ་ལས་དང་ཨ་ནེ་དེའི་ནང་གསེས་བོད་ཀྱི་ཚོང་ར Tibetan Market ཟེར་བ་ཞིག་ཁྱབ་བསྒྲགས་བྱས་ཡོད་རེད་ཨ་རི་ཡི་ཚོང་ར་ལས་དྲ་ལམ་མཉམ་འབྲེལ་ཁེ་ལས་ཟེར་བ་དེ་ག་རེ་རེད་དེའི་སྐོར་ལས་ངོ་སྤྲོད་ཅིག་གནང་དང། འོ་སངས་རྒྱས་ལགས་བཀྲ་ཤིས་བདེ་ལེགས་ཨ་ནེ་ད་ལྟ་འདི་མཉམ་འབྲེལ་ཚོང་ལས་ཨ་རི་ཡི་མཉམ་འབྲེལ་ཚོང་ལས་འདི Market America ཟེར་དགོས་རྒྱུ་དེ་རེད་ད་ཁོ་རང་འདི། UnFranchise གི་སྟངས་འཛིན་འོག་ལ་ཡོད་རྒྱུ་དེ་འདྲ་ཞིག་རེད་བྱ་ད་སྤྱིར་སྐུ franchise སྟངས་འཛིན་འོག་ལ་ཡོད་རྒྱུ་དེ McDonald དང་ད KFC ཟེར་ར་ད་ད cleaning གི་སྐོར་དེ་འདྲ་ད་འདྲ་མང་པོ་ཡོད་ར་ད་གི་འདི་ཡིན་ན UnFranchise མངའ་འོག་ལ་ཡོད་རྒྱུ་དེ་འདྲ་ཞིག་རེད་བྱ་དེ་འདྲ་ཟེར་དགོས་ཡ་གི་རྒྱུ་མཚན་དེ་ད་ཁོ་རང་ལ་ད་གི་ཚད་བཀག་མང་པོ་མེད་བ་དེ་ཚུལ་ག་དུས་ཁོམ་ན་སོ་སོ་གི་ལས་ཆོག་ཡ་ད་གི། ས་གནས་གང་གང་ནས་ཡིན་ན་ས་གནས་ཀྱི་ཚད་བཀག་དང་རྒྱལ་ཁབ་ཚད་བཀག་སྐད་ཡིག་གི་ཚད་བཀག་ལག་ཁྱེར་གྱི་ཚད་བཀག་ལ་སོགས་པ་གཅིག་རང་མེད་པའི་ངང་ནས་ཁོ་རང་ནང་ལ་འཛུལ་ཆོག་ཡ་དེ་འདྲ་ཞིག་རེད། དེ་ནས་ད་ད་ལྟ་འདི་ད་ཁོ་རང་ཡིན་ན་ད་ད BBB ཟེར་གཅིག་འདུག་ག Best Business Bureau ཟེར་གཅིག་བསྐྱོད་ཁོ་རང་ཡིན་ན་ད་དྲ་ལམ་ཚོང་ལས་དེ་ཚོ་ཞིབ་འཇུག་བརྟག་དཔྱད་ཞིབ་འཇུག་བྱེད་ནི་དེ་འདྲ་ཞིག་རེད་དེའི་སྒང་ནས་ཡིན་ན་ཁོ་ཚོ་ལ་ཡང A plus ཟེར་དགོས་རྒྱུ་ད་དེའི་དཔང་པོར་དེ་ཐེངས་མ་གཉིས་ལ་རག་ཡོད་ནི་དེ་འདྲ་ཞིག་རེད་བྱ་ད་ད་འདྲ་དྲ་ལམ་རྒྱུགས་ཆེ་ཤོས་དེ་ཡིན་ན་དཔེ་འཇོག་རྒྱུ་བྱས་ན་ད་དེ་གང་རེད་ཟེར་ན Amazon རེད Amazon ཡིན་ན་ཡང་ད་འདྲ A minus མི་འདི་རག་གི་མ་རག་མེད་ནི་དེ་འདྲ་ཞིག་རེད་ད་གི་ད་ད་འདྲ་བྱ་དགའ་དེའི་སྒང་ནས་ཡིན་ན་ད་ཚོང་ལས་སྒང་གི་ཚད་གི་སྒང་ནས་བྱས་སོང་ན་དེ་འདྲ་ཞིག་རེད། དེ་ནས་ད་འདི་ད་ཁོ་རང་ཡིན་ན་ད་ད་ལྟ་ཡིན་ན་དྲ་ལམ་ཚོང་ལས་སྒང་ནས་དྲ་ལམ་ཚོང་ལས་རྒྱུགས་ཆེ་ཤོས་ད་གི་ཁོ་རང་ཡན་ལག་དེ་ཚོ་ཡིན་ན་ཡང་རྒྱལ་ཁབ་བརྒྱད་ཞིག་ན་འདུག་ད Australia དང Canada ད་གི Taiwan Hong Kong འོ་ད་འདི་ནས་རྒྱལ་ཁབ་བརྒྱད་ཞིག་ད་ལྷག་ཞིག་ན་དེ་འདྲའི་ཁོ་རང་ལ་ཡན་ལག་དེ་འདྲ་ཡོད་ནི་དེ་འདྲ་ཞིག་རེད། དྲ་ལམ་ཚོང་ར་དེའི་ནང་ལ་མཉམ་ཞུགས་བྱས་པ་ཡིན་ན་ཨ་ནེ་སོ་སོའི་ངོས་ནས་ཁེ་ཕན་འདྲ་བོ་ག་རེ་ག་རེ་འབྲི་འོས་ཡ་ཡོད་རེད་ཨ་ནེ་དེ་ལ་ཁྱད་ཆོས་འདྲ་བོ་ཅིག་ག་རེ་རོ་འོས་ཡོད་རེད། ཨའོ་དེ་ནས་དེ་ད་དྲ་ལམ་ཚོང་ལས་འདི་ནང་ལ་བཟོ་མཉམ་ཞུགས་བྱས་ན་ད་ཁོ་རང་གི་གཙོ་བོ་དེ་ཆི་རེད་ཟེར་ན་ད་ཅིག་མ་འདྲ་བ་དེང་རབས་དང་དེང་རབས་ཀྱི་རྣམ་པ་མ་འདྲ་བ་ཚོང་ལས་ཀྱི་རྣམ་པ་མ་འདྲ་བ་ད་ཅིག་ང་ཚོས་ཚོང་ཟེར་ན་ཅ་ལག་ཞིག་ཕར་ར་བཙོང་འོས་དེའི་སྒང་ནས་ཡང་ཁེ་བཟང་ཚུར་ར་ལེན་ཡ་དང་དེ་འདྲ་བོ་ན་ནུ་མ་སྟོད་ལ་པོ་ནང་ཤར་ཁུ་བ་མ་ར་ཧ་བོ་དེ་འདྲ་འདྲ་བོ་མིན་པ་ཁོ་ཚོ་ཡིན་ནའང་དྲ་ལམ་ཐོག་ནས་ཚོང་རྒྱག་གི་དེ་འདྲ་ཅིག་ཡིན་ན་དྲ་ལམ་དེའི་ཚོང་བ་དེ་འདྲ་ཞིག་ཉན་ཡིན་ན་ཚོང་བ་དེའི་སྒང་དེ་ལ་ཁོ་ཚོ BV དང IBV ཟེར་ཡང་དེ་འདྲ་གི་རྩིས་འཁྲིག་གི་རིག་པ་ཞིག་གི་སྒང་ནས་འོ་ད་གི་སོ་སོ་ལ་ཡང་ད་གི་ཁེ་བཟང་ཐོབ་གི་ཡོད་རོགས་པ་ལ་ཡང་ཁེ་བཟང་ཐོབ་གི་ཡོད་བ་ད་གི་མཉམ་འབྲེལ་ཟེར་ཡ་དེ་གཙོ་བོ་ཆི་རེད་ཟེར་ན་ཆ་ཚང་ཁྱོད་རང་ཁྱོད་རང་དེ་ནང་གི་ཚོང་རྒྱག་ན་བྱས་ན་དེ་ནང་གི་ཚོང་རྒྱག་ན་ཆ་ཚང། མི་གཅིག་གི་ཚོང་རྒྱག་ཡོད་ན་མི་ཆ་ཚང་ལ་ཕན་གི་ཡོད་བ་དེ་འདྲ་གཅིག་གིས་གཅིག་ལ་ཕན་ཐོགས་ཐུབ་ཡ་དང་རྩིས་འཕྲི་དཀྱིལ་སྒང་དུ་ནི་གཅིག་གིས་གཅིག་ལ་ནི་ཡོང་ཁུངས་བཙལ་ཐུབ་ཡ། འོང་ད་གི་ད་གཙོ་བོ་དེ་ཁོ་ཁོ་ཟུག་གི་ད་སྡོམ་ཚིག་འདྲ་བོ་དེ་ག་རེད་ཟེར་ན་མི་མང་གིས་མི་མང་ལ་སྣེ་འཁྲིད་བྱས་ནས་ཡོང་སྒོ་བཙལ་རྒྱུ་ཞིག་ཡིན་དེ་འདྲ་ལབ་གི་འདུག་ད་ཁོ་ཟེར་ད་དེ་འདྲ་འདྲ་བོ་རེད་ཤི། ང་ཚོ་ནང། འཛུལ་བཞག་ཡོད་ན་ད་མི་གཞན་ཞིག་ལ་ཅ་ལག་ཕ་ར་བཙོངས་ཡོད་ན་ཡང་རེད་ད་གི་སོ་སོ་གི་ཅ་ལག་ཉོ་དགོས་པ་དེ་ཚོ་སོ་སོ་ལ་དགོས་མཁོ་ཆེ་བ་དེ་ཚོ་ཉོས་ན་ཡང་འགྲིག་གི་འདུག་འོ་དེ་འདྲ་བྱས་ན་སོ་སོ་གི་བི་བི་དང་ཨེ་བི་བི་དེ་ཚོ་སྐྱེལ་གི་ཡོད་རེད་དེ་སྐྱེལ་ལེ་ཡ་ར་སོང་ཡོད་ན་ད་གི་ང་རང་ལ་སྐྱེལ་དགོས་རེད་ངས་ངའི་གི་ད་ཚོང་གྲོགས་དེ་ཚོ་ལ་སྐྱེལ་གི་ཡོད་དེ་འདྲ་དེ་གཅིག་གིས་གཅིག་ལ་ཕ་ལེ་ན་ནི་ད་གི་དེ་བི་བི་དང་ཨེ་བི་བི་ད་སྐྱེལ་ལེ་ཁུར་གི་ཚད་ཞིག་ལོང་ཚད་དེ་ལོང་ན་ཡང་ཁྱོད་རང་ལ་ཨ་ནི་ཆེས་ཉུང་མཐར་ཌོ་ལར་སུམ་བརྒྱ་འབབ་གི་རེད་དེ་ལས་ཡ་ར་ད་ད། ཚད་མཐོ་རུ་མཐོ་རུ་སོང་ན་དེ་ལས་མང་རུ་མང་རུ་འགྲོ་བ་ནི་དེ་འདྲ་ཞིག་རེད་བཤད་ལ། བོད་པ་ཚོ་ལ་མཚོན་པ་ཡིན་ན་དྲ་ལམ་ཚོང་ར་དེ་གལ་ཆེ་ཆུང་འདྲ་བོ་ག་འདྲ་འདྲ་བོ་ཅིག་ཆགས་ཀྱི་འདུག་བསམ་གྱི་འདུག། ཨོ་དེ་ནས་ད་ང་ཚོ་འདི་ལ་བོད་པ་ལ་ད་གལ་ཆེ་ཤོས་ཟེར་ན་མི་འདུག་ད་སྤྱིར་གི་ང་ཚོ་འདི་ལས་ཀ་མང་པོ་ཞིག་ད་མིག་སྔར་འོ་ན་ལས་གི་ཡོད་ར་དེ་ཡིན་ན་ཡང་ད་སྤྱིར་གི་དེ་ཞོར་ལ་ཡང་སོ་སོ་ཡོང་སྒོ་བཙལ་ཡ་ཞོར་ལས་བཙལ་ཡ་ལ་འདི་ད་ཧང་སང་ཡག་པོ་འདུག་བསམ་ཚུལ་ཅིག་འདུག་རྒྱུ་མཚན་ག་རེ་ཟེར་ན་འདིའི་སྒང་འདི་ལ་ང་ཚོ་འཛུལ་ཞུགས་བྱས་ཡིན་ན་ཡང་ཁྱོད་རང་བདུན་ཕྲག་གཅིག་གི་ནང་ལ། ཆུ་ཚོད་བཅོ་ལྔ་གཏང་ཐུབ་ན་འགྲིག་གི་ཡོད་ཟེར་ད་ཁོ་ཚོའི་ཚད་དེ་འདྲ་རེད། ཡིན་ནའང་ད་དེ་ལས་ང་ཚོས་མང་ཞིག་གཏོང་ཐུབ་གི་རེད་ད་ལྟ་ཡིན་ན་ད་ང་ཚོ་མི་སུ་ཞིག་ཡིན་ན་ལག་ན་ཁ་པར་མེད་ཡ་ཞིག་ཡོད་མ་རེད་ཁ་པར་ནང་ནས་ལས་ཀ་བྱ་གི་འདུག་ན་འགྲིག་གི་འོ་ན་ཁོ་རང། འོ་ད་གི་ཁ་པར་ནང་ནས་ང་ཚོ་ད་སྤྱིར་བཏང་གི་ད་ག་ཟེ་ནང་ཐེར་ལྷོག་བསྡད་ཡོད་ན་ཡོད་ད་ཁ་ཤས་དངོས་གནས་བསྡད་ཡོད་མི་གི་ཡོད་པའི་སྒོ་ནས་ད་ནང་ཐེར་བལྟ་གི་ཡོད་ན་ཡོད་ཀྱི་རེད་ད་ཡིན་ནའང། ང་ཚོས་ག་དུས་ཡིན་ན་ད་ཁ་པར་དེ་མ་བལྟས་ན་བསྡད་ཐུབ་ཀྱི་མི་འདུག་ཨ་ནི་བསྡད་ཐུབ་ཀྱི་མེད་ཡིན་ན་ད་འདི་འདྲ་འདྲ་བོའི་ནང་ལ་མཉམ་ཞུགས་བྱས་ནས་བལྟས་ན་འདིའི་ནང་ལ་ད་དཔེ་འཇོག་རྒྱུ་ཡིན་ན་ད་ཚོང་ལས་ཀྱི་སྐོར་ནས་ཡིན་ན་དཔེ་འཇོག་རྒྱུ་ཁྱོད་རང་གི་གདོང་པ་བྱུག་ཡ་སྐོར་ལ་ཆེད་ལས་སྦྱངས་ན་འགྲིག་གི་རེད་དེ་ནས nutrition ཟེར་གོ་ག་འཚོ་བཅུད་སྐོར་ལ་ཆེད་ལས་སྦྱངས་ན་འགྲིག་གི་རེད་ད་དེ་འདྲའི་ད་ཆེད་ལས་མང་པོ་འདུག་ད་དཔེ་འཇོག་ཙམ་ཞིག་བྱས་ཡ་ཡིན། འོ་དེ་འདྲ་དེ་འདྲ་འདྲ་བོ་སྐོར་ལ་ནང་ནས་སོ་སོའི་ཆེད་ལས་སྦྱངས་ནས་ནང་ནས་དམིགས་བསལ་གྱི་ཆེད་ལས་སྦྱངས་ཡིན་དེ་འདྲ་བྱས་སོང་ཡིན་ན་ཁྱོད་རང་གི་དེའི་ནང་ལ་དམིགས་བསལ་གྱི་ཁྱོད་རང་ལམ་སྟོན་བྱེད་མི་དང་དེ་ཆ་ཚང་ཡོད་རེད་ནང་ལ་འཛུལ་ཞུགས་བྱས་ཚར་རྒྱུ་རྗེས་ལ། འོ་དེ་ཚོ་ད་ང་ཚོ་ལ་ད་དམིགས་བསལ་གྱི་ཕན་ཐོགས་ཆེན་པོ་གཅིག་ནས་སློབ་སྦྱོང་དང་གཉིས་ནས་ཆེད་ལས་འཛིན་ལ་དཔལ་འབྱོར་གཉིས་ཆ་བཙལ་ཐུབ་ཡག་ད་ཅིག་ཐབས་ལམ་ཞིག་རེད་བསམ་གི་འདུག། ད་ལྟའི་ཆར་དྲ་ལམ་ཚོང་ར་མཉམ་འབྲེལ་དེའི་ནང་ལ་མཉམ་ཞུགས་བྱེད་མཁན་བོད་པ་དང་ནས་ལྷག་པར་དུ་ཨོ་སི་ཁྲུ་ལི་ཡའི་ནང་གནས་སྡོད་བྱེད་མཁན་བོད་པ་ག་ཚོད་ཚོད་འདྲ་བོ་ཅིག་ཡོད་ན། ད་ད་ལྟ་གི་ཆ་འདི་ལ་ཡིན་ན་ད་སྤྱིར་གི་དྲ་ལམ་ཚོང་ར་དེ་ཨ་རི་ན་བོད་པ་མཉམ་ཞུགས་བྱེད་མི་དཔེ་མང་པོ་འདུག་ད་ཕལ་ཆེར་བདུན་ཅུ་བརྒྱད་ཅུ་མེད་འགྲོ་བསམ་ཚུལ་ཅིག་འདུག་ང་དེ་གྲངས་ཀ་དེ་ཏག་ཏག་མེད་ད་ད་ལྟ་ཨོ་སི་ཁྲི་ལི་ཡ་ལ་ད་སྤྱིར་གི་ང་རང་གི་མ་ཤེས་པ་འཛུལ་དེ་ལ་ནང་ལ་འཛུལ་བ་དེ་འདྲ་ཡོད་སྲིད་གི་རེད་དེ་ཧ་གོ་མ་སོང་ཡིན་ན་ང་རང་གི་ཤེས་པ་ཞིག་ལ་ད་ལྟ་ག་རེ་ཟེར་ན་ད་མི་ལྔ་དྲུག་ཞིག་མ་གཏོགས་འཛུལ་མི་འདུག་ད་ང་རང་ཡིན་ན་ད་ལྟ་ད་ཐོག་དང་པོ་ད་ཨོ་སི་ཀྲི་ལི་ཡ་ནས་བོད་པ་ཐོག་དང་པོ་མིན་འགྲོ་བསམ་སོང་ཅིག་འདུག་ད་གཅིག་བྱས་ན་ཡང་ད་ང་རང་གི་མ་ཞིག་བསོད་ནམས་ནང་ལ་འཛུལ་འདུག་ཅེས་དེ་འདྲ་ཡོད་སྲིད་གི་རེད་ད་ང་རང་ཤེས་ཡ་ཞིག་ལ་ད་འདི་ང་རང་ཐོག་དང་པོ་ཆགས་འདུག་དེའི་རྗེས་ལ་ད་མི་བཞི་ལྔ་ཞིག་འཛུལ་སོང་འོ་དེ་མ་གཏོགས་ད་ད་ལྟ་ཡང་དེ་ཕན་ཆད་ནས་ད་ད་ལྟ་ཅང་ད་ལྟ་ཅང་འཛུལ་ཡོང་ནས་དེ་འདྲ་ཧ་གོ་མ་སོང་དེ་འདྲ་འདྲ་བོ་རེད་ཤག་སྤྱིར་གི་ད་འདིའི་ནང་ལ་ཡང་ང་ཚོས་འཛུལ་ཐུབ་ཡ་ན། མང་པོ་ཞིག་འཛུལ་ན་ཡག་པོ་འདུག་ད་གིན་བོད་པ་བོད་པ་མང་པོ་བོད་པ་བོད་པ་གི་ཡོ་ག་འཛུལ་ནས་བོད་པ་མང་པོ་གི་ཀྱང་ཕྱོགས་གཅིག་ག་ང་ཚོའི་ཕྱོགས་བསྡུས་ན་འགྲོ་ཡི་ཐུབ་ན་ད་དཔེ་ཆ་བཞག་ན་དྲ་ཚིགས་གི་སྒང་ལ་ཡང་བོད་ཡིག་རྐྱང་པ་གི་དྲ་ཚིགས་བཟོ་དགོས་པ་དང་དེའི་ནང་གི་ཅ་ལག་ཚང་མ་བོད་ཡིག་ལ་བསྒྱུར་དགོས་པ་གི་ཡང་ང་ཚོ་ལས་འགུལ་འདྲ་སྤེལ་ག་སྤེལ་ཡ་གི་ལམ་ཁ་ཡོང་ས་རེད་བོད་པ་མང་པོ་ཡོད་ལས་ཀ་ཡིན་ན་མི་སྣ་མང་པོ་གི་སྙན་ཞུ་དེ་འདྲ་རྒྱག་ཡི་དེ་ན་འོ་དེ་འདྲ་འདྲ་བོ་རེད་ཤག། ད་ཡིན་ན་ཡང་ད་ལྟའི་ཆར་བོད་པ་མང་པོ་གིས་དྲ་ལམ་ཚོང་ར་ཐོག་ལ་མཉམ་ཞུགས་དང་དེ་གི་ཁེ་ཕན་དེ་ལེན་ཐུབ་གི་ཡོད་མ་རེད། དེ་ཡི་འགོག་རྐྱེན་འདྲ་བོ་དེ་ག་རེ་འདྲ་བོ་ཞིག་རེད་བསམ་གི་འདུག། ད་ད་ལྟའི་ཆ་ལ་སྤྱིར་གི་བོད་པ་མང་པོ་ད་འདི་དྲ་ལམ་ཚོང་ལས་འདི་ལ་ད་ཅིག་ག་རེ་ཟེར་དགོས་རེད་ད་ཅིག་དབྱིངས་མེད་པ་ཟེར་ན་མི་འདུག་དོ་སྣང་མེད་པ་འདྲ་འདུག་དེ་འདྲ་བྱས་ནས་བསྡད་ལ་ཡོད་པ་དེ་ལ་ད་འགོག་རྐྱེན་གཙོ་བོ་དེ་ག་རེ་ཟེར་ན་ང་ཚོས་ཚོང་ཟེར་བ་དེ་ག་དུས་ཡིན་ན་ད་ཅིག་ཅ་ལག་ཞིག་ཕ་ར་བཙོང་དེའི་སྒང་ནས་ཅིག་ལེན་ཡ་དེ་གཅིག་པོ་མ་གཏོགས་བསམ་བསམ་བློ་ནང་འཁོར་མ་ཐུབ་བྱས་དེ་ལས་ད་ཁོ་ཚོས་ཚོང་དྲ་ལམ་ཚོང་ལས་ཟེར་ན་དེ་འདྲ་འདྲ་བོ་ཞིག་རེད་བསམ་ནས་དེ་ལ་ཞིབ་འཇུག་མ་བྱས་ཀྱི་བསྡད་བཞག་མེད་འགྲོ་བསམ་སོང་ཅིག་འདུག་དེ་ག་རེ་ཟེར་ན། ང་རང་ཐོག་དང་པོ་དེ་ལ་མཉམ་ཞུགས་བྱ་དགོས་ཚར་ལ་ཡང་ང་རང་ཡིན་ན་སེམས་ལ་དེ་འདྲ་འདྲ་བོ་དྲན་ཕར་སོང་ཅིག་བློ་ཁོག་མ་ཤོང་འདྲ་བོ་བྱུང་སོང་རྗེས་ལ་ངས་ཞིབ་འཇུག་བྱས་ཞིབ་འཇུག་བྱས་ཡང་བསྐྱར་དྲི་བ་དྲིས་ལན་དྲིས་ཡ་ར་དྲིས་མ་ར་དྲིས་ནས་སོང་ཨ་ནི་དེ་ནི། སོང་དེ་ནི་ད་ལྟ་ད་བོད་པ་གི་སྡེ་ཚན་རང་འགྲོ་དུས་ནང་ལ་དུས་སུ་བོད་པ་གི་སྡེ་ཚན་ཨོ་ཟི་ཆགས་འགྲོ་བ་རེད་དེ་རྐྱེན་གྱིས་ང་ཚོ་བོད་པ་དེ་ཚོའི་ནང་ལ་ཨ་རི་ན་འཛུལ་རྒྱུ་འདི་ལ་འཛུལ་རྒྱུ་ཆ་ཚང་མཉམ་དུ་དེ་ལ་འཛོམས་གི་ནང་ནས་ཨ་ནི་བགྲོ་གླེང་བྱས་འདི་སྐོར་ལ་བཀའ་བསྐྱིལ་ན་ཨ་ནི་ཨ་རི་ལ་ད་ད་ལྟ། གཙོའི་དོན་ནི་ལོ་གཅིག་གི་གཉིས་ལྷག་འགོར་མཁན་འདུག་ཁོ་ཚོ་དཔེ་ཉམས་མྱོང་འདུག་དེ་བས་ཁོ་ཚོ་གི་འདིའི་སྐོར་ལ་འགྲེལ་བཤད་མང་པོ་རྒྱབ་གི་རྒྱབ་གི་ཡོང་བས་ན་འོ་ད་འདི་ཁྱད་ཆེ་འདུག་ཨ་བསམ་སོང་དེ་འདྲ་ཞིག་འདུག་དེ་གི་ད་ང་ཚོའི་སྤྱི་ཚོགས་སྒང་ལ་འདི་གི་ཟབ་སྦྱོང་འདྲ་དེ་ན་མི་འདུག་དེ་གི་ཡང་འདི་ན་འཛུལ་ནས་འགྲོ་དགོས་ནི་ཡིན་ན་དེ་གི་འདི་ནང་ལ་སུ་ར་བཙུགས་ད་ང་ཚོ་བཙུགས་ང་ཚོའི་བོད་པ་གི་སྡེ་ཚན་ཅིག་བཙུགས་ནས་ནི་འདི་གི་འགྲེལ་བཤད་རྒྱབ་ཡིན་ན་ཚང་མ་གི་ད་ཅིག་འོ་འདི་འདྲ་འདྲ་བོ་རེད་བསམ་སོང་འགོ་ཚུགས་ཡ་ལ་ཕན་རྒྱུ་རེད་བསམ་གི་འདུག། དེ་མ་བྱས་པ་ཡིན་ན་ནི་ད་ཅིག་འགོག་རྐྱེན་ཟེར་ན་མི་འདུག་གང་ཡིན་བསམ་མི་ཚོད་ལ་དོ་སྣང་མ་བྱས་ཨ་ལས་དེ་འདྲ་ཞིག་འདུག་ད་ལྟའི་མགོ་སྐོར་སུ་བཏང་བ་མིན་འགྲོ་བསམ་སོང་གྱི་དེ་འདྲ་གི་སེམས་ལ་བསམ་བློ་བཏང་དེ་ལ་ཕ་ར་ཞིབ་འཇུག་མ་བྱས་དེ་འདྲ་བྱས་བཞག་འཇོག་གི་འདུག་ཨོ་དེ་འདྲ་གི་ད་ཨང་དེ་དུས་ལྷག་གི་དེ་མིན་འགྲོ་བསམ་སོང་ཅིག་འདུག། ཨ་ནི་མ་འོངས་པ་ལ་ཡང་བོད་པ་ཚོས་ཀྱང་དུས་རབས་དང་འཛམ་གླིང་ལ་ཁ་ཕྱོགས་ནས་དྲ་ལམ་ཚོང་ར་ཐོག་ལ་ཡང་མི་རིགས་གཞན་དང་བཅས་པ་མཉམ་ཞུགས་བྱེད་ཐུབ་པ་ལ་ག་རེ་ག་རེ་བྱེད་ཀྱི་རེད་བསམ་གི་འདུག། ཨོ་དེ་ནི་ད་ང་ཚོ་མ་འོངས་པ་ཟེར་ན་ད་བཤད་སྐབས་ལ་ཁག་པོ་རེད་ད་ཡིན་ནའང་ད་སོ་སོ་གི་བསམ་ཚུལ་ཅིག་ལ་བྱས་ན་ད་ང་ཚོས་ད་ལྟ་སྤྱི་ཚོགས་དང་སྒང་འདི་ལ་ད་དྲ་ཐོག་ནས་ཚོང་རྒྱག་ཡ་དང་སོ་སོ་གི་ཅ་ལག་ཉོ་ན་དྲ་ཐོག་ནས་ཉོ་ཡ་དང་ད་དེ་འདྲ་ད། ཤུགས་ཆེན་པོ་དར་ཡོང་གི་ཡོད་ར་དར་ཡོང་གི་སྐབས་འདི་ལ་དྲ་ལམ་ཚོང་ལས་ཟེར་དགོས་རྒྱུ་དེ་ལྟར་འདྲ་མི་འདྲ་རྫུན་མ་ད་དངོས་གནས་དེ་འདྲ་དཔེ་མང་པོ་དར་ཡོང་གི་ཡོད་རེད་དེའི་ནང་གི་ཆ་ལག་དེ་ཚོ་ཡང་རྫུན་མ་ཚོང་དགོས་ནི་ཡོད་རེད་དངོས་གནས་ཚོང་དགོས་ནི་ཡོད་དེ་འདྲ་མང་པོ་དར་ཡོང་གི་ཡོད་རེད་ད་ལྟའི་དཔེ་ཤུགས་ཆེན་པོ་འགྲོ་གི་ཡོད་ར་ཤུགས་ཆེན་པོ་ཡོང་དགོས་ཚར་ན་ང་ཚོ་མང་བ་ཟེར་དྲ་ཐོག་འདི་ལ་ཉོས་ན་ཡག་པོ་འདུག་ཟེར་ར་དང་དེ་ལ་དྲ་ཐོག་དེ་ལ་ཞིབ་འཇུག་བྱ་ཡག་ང་ཚོས་ཚད་ཅིག་དགོས་ར་ཚད་ལྡན་ཟེར་ཡག་གི་སྐོར་དེ་ལ་ང་ཚོས་ཧ་གོ་བྱེད་ཡག་དེ་གལ་ཆེན་པོ་རེད་ད་ཞིབ་འཇུག་བྱ་ཡག་དེ་གལ་ཆེན་པོ་རེད་དེ་ག་འདྲ་བྱས་ནས་ཞིབ་འཇུག་བྱ་དགོས་བ་དང་དག་གི་དེའི་སྐོར་དེ་ལ་ཞིབ་འཇུག་བྱས་ན་ང་ཚོ་ལ་ཁེ་ཕན་ག་རེ་ཡོད་ར་ཟེར་ན་ང་ཚོས་དེའི་སྐོར་ལ་ཞིབ་འཇུག་བྱས་ནས་ཡང་ན་དྲ་དྲ་ལམ་ཡག་ཤོས་དེ་ལ་ང་ཚོས་རྒྱབ་སྐྱོར་བྱ་ཐུབ་ཡང་ན་དྲ་ལམ་ཡག་ཤོས་དེའི་སྒང་གི་ཚོང་ཚོང་ལས་དག་གི་ང་ཚོ་ལ་ཕན་ཐོགས་གི་རེད་སྤྱི་ཚོགས་ཆ་ཚང་ལ་ཕན་ཐོགས་གི་རེད་སྡུག་ཤོས་དེ་ཚོ་རང་ཤུགས་ཀྱིས་ཕམ་འགྲོ་གི་ར་དེ་འདྲ་གཅིག་ར་མ་བྱས་ཁྱེད་ཚོ་རང་དྲ་ལམ་ནས་ཨ་ནི་ཆ་ལག་ཞིག་མཐོང་ཡང་ན་ཧབ་ཐོབ་གི་ཉོས་ཧབ་ཐོབ་གི་ཉོས་དེ་འདྲ་བྱས་ན་ཨ་ནི། ཕར་ཕྱོགས་ལ་ད་ག་ཟེ་ཁེ་ཕན་རག་གི་ཡོད་ད་ཡིན་ན་ང་ཚོ་ལ་ཆ་ལག་དེ་ཕན་ཐོགས་གི་ཡོད་མ་རེད་ཆ་ལག་རྫུན་མ་ཆགས་གི་ཡོད་ར། འོ་དེ་འདྲ་ཡིན་ན་ད་དྲ་ལམ་གི་ཚོང་ལས་དེ་ཚོ་ཞིབ་འཇུག་བྱས་ཚད་ལྡན་དེ་ག་རེ་ག་རེ་རེད་ཚད་ལྡན་དེ་ཚོའི་ནང་ལ་ཆ་རྐྱེན་ག་རེ་ག་རེ་ཚང་གི་འདུག་ཡང་སོ་སོ། ག་དུས་དྲ་ཐོག་ནས་ག་དུས་ཡིན་ན་དྲ་ཐོག་ནས་ཆ་ལག་ཉོ་དགོས་གི་འདུག་དྲ་ཐོག་ནས་ཆ་ལག་མིན་ན་ད་སྤྱིར་བཏང་ང་ཚོ་དགོས་མཁོ་ཆེ་ཤོས་དཔེ་ཆ་བཞག་ཡིན་ན་ང་ཚོའི་ནང་ལ་སོབ་ཀྲི་ཚོར་སྨན།

སྤུས་དག་རེད། དེ་གི་རྫུན་མ་དེ་འདྲ་མ་རེད་འོ་དེ་འདྲ་འདྲ་བོ་གང་ནས་དེ་གི་ཕན་ཐོགས་ཡག་དང་དེ་གི་མང་བ་ང་ཚོ་ཡིན་ན་ད་འདི་སྒང་དེ་ལ་འཛུལ་ཡིན་ནི་འདི་ཁས་སོང་ཡིན་ན་འོ་དེ་གི་དྲ་ལམ་ག་རེ་ཡིན་ན་ད་ཞིབ་འཇུག་བྱ་ཡག་ལ་གཅིག་ནི་གཉིས་ནས་ཆི་ཟིག་རེད་ཟེར་ན་སོ་སོའི་དྲ་དྲ་ཐོག་དེ་ནི་དྲ་ཐོག་གི་ཚོང་རྒྱག་ནི་གི་མི་སྣ་ཟིག་ཡང་མིན་ན་དྲ་ཐོག་ནས་ཚོང་ཉོ་ནི་གི་མི་སྣ་ཡག་པོ་ཟིག་ཆགས་ལ་ནི་ཕན་གྱི་རེད་བསམ་གི་འདུག། ཨོ་ལགས་སོ་ཆོས་ཉིད་ལགས་ནས་དྲ་ལམ་ཚོང་རའི་སྐོར་འགྲེལ་བཤད་ཞིབ་ཕྲ་གནང་བར་བཀའ་དྲིན་ཆེ།